བཅུ་པ། མངལ་གནས་ཀྱི་བྱིས་པ། སྐབས་དེ་དུས་ཡབ་རྒྱལ་པོ་ཟས་གཙང་མས་གཞོན་ནུ་དོན་གྲུབ་ལ་ཕོ་བྲང་ནང་ནས་ལས་དོན་བྱེད་སྒོ་ཁག་གིས་གཙོས། སྲིད་དོན་སོགས་ཀྱི་ཐད་བཀོད་བྱུས་དང་ལམ་སྟོན་ཡོང་སླད། རྒྱལ་སྲས་ལ་ཁོང་གི་སྐུ་དྲུང་ནས་དུས་ཚོད་མང་ཙམ་བསྐྱལ་དགོས་པའི་དགོངས་ཚུལ་བཏོན། དེ་ནས་གཞོན་ནུ་དོན་གྲུབ་གཞུང་འབྲེལ་གྱི་ཚོགས་འདུ་མང་པོར་གདན་འདྲེན་ཞུས་ཤིང། སྐབས་རེར་རྒྱལ་སྲས་གཅིག་པུ་ཚོགས་འདུར་ཕེབས་པ་དང། ལན་རེར་ཡབ་རྒྱལ་པོ་དང་ལྷན་དུ་ཕེབས་གནང་མཛད། དེ་ལྟར་རྒྱལ་སྲས་ཀྱི་ཐུགས་སྣང་ཡོད་ཚད་ལས་དོན་བྱེད་ཕྱོགས་སྐོར་ལ་གཏད་པར་བརྟེན། ཁོང་གིས་སྲིད་གཞུང་གང་འདྲ་ཞིག་ཡིན་ཡང། སྲིད་གཞུང་དེ་ཡི་ཆབ་སྲིད་དང་དཔལ་འབྱོར་དམག་དོན་སོགས་ཀྱི་དཀའ་ངལ་ཡོད་དོ་ཅོག་མཐར་དེད་ན་གནད་ཐུག་ས་ཡི་གཙོ་བོ་དེ་སྲིད་དོན་གྱི་ནང་དུ་ཚུད་ཅིང། རང་རྒྱལ་གཞན་ཕམ་གྱི་བསམ་བློ་ཁོ་ནར་ཐུག་འདུག་པའི་གནས་ལུགས་དེ་མཁྱེན། དེ་ཡང་སོ་སོ་སྒེར་གྱི་སྟོབས་ཤུགས་སྲུང་སྐྱོབ་དང་འབྲེལ་བ་དམ་ཟབ་ཡོད་སྟབས། ཁོང་ཚོས་མི་མང་གི་ཕན་བདེ་བསྒྲུབ་པའི་སྲིད་ཇུས་འོད་སྟོང་ལྡན་པ་ཞིག་ནམ་ཡང་བསྐྲུན་མི་ཐུབ། རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱིས་ལྐོག་ཟ་རུལ་སུངས་བྱེད་མཁན་གྱི་དཔོན་པོ་ཚོས་རང་ཉིད་བཟང་སྤྱོད་ཅན་དང་ཚུལ་ལྡན་དུ་བརྫུ་བའི་རྣམ་པ་འདི་དག་མཐོང་དུས་ཁོང་ལ་བཟོད་པར་དཀའ་བའི་ཁོང་ཁྲོ་སྐྱེས་འོང་གི་ཡོད་ན་ཡང། འདི་དག་ཐེར་འདོན་བྱེད་པའི་ཐབས་ལམ་ཡག་པོ་ཞིག་རྙེད་ཀྱི་མེད་སྟབས་གང་ཡང་མ་གསུངས་པར་སྦ་གསང་གནང་སྟེ་བཞུགས། ཉིན་ཞིག། དཔོན་རིགས་མི་སྣ་འགའ་དང་ལྷན་དུས་ཡུན་རིང་ཙམ་བར་ཚོགས་འདུ་འཚོགས་པའི་རྗེས་ཙམ་ཞིག་ལ་ཡབ་རྒྱལ་པོས་རྒྱལ་སྲས་ལ་སྨྲས་པ། ཁྱེད་ཉིད་ཁུ་སིམ་མེར་མི་བཞུགས་པར་ཚོགས་ཐོག་ཏུ་བསམ་ཚུལ་ལེགས་པའི་སྐྱེས་བཟང་རེ་ཅིའི་ཕྱིར་མི་གནང་བ་ཡིན་ཞེས་གསུངས་པར་རྒྱལ་སྲས་ཀྱིས་ཡབ་རྒྱལ་པོར་སྤྱན་གྱིས་ཕུར་ཚུགས་སུ་གཟིགས་བཞིན་སྨྲས་པ། ང་ལ་བསམ་ཚུལ་མེད་པ་ག་ལ་ཡིན། འོན་ཀྱང་བཤད་ན་ཡང་ཕན་ཐོགས་མེད། རྒྱུ་མཚན་ནི་ངས་བསམ་ཚུལ་ཞིག་བཏོན་ཚེ་ཁོང་ཚོའི་སྐྱོན་དང་ཞན་ཆ་ཐོག་ལ་མཛུབ་མོ་འཛུགས་དགོས་སྟབས། ད་དུང་ངས་ཁོང་ཚོའི་རང་དོན་ཁོ་ནའི་འདོད་རྔམ་དེ་བསྒྱུར་བཅོས་ཐུབ་པའི་ཐབས་ལམ་ཞིག་མ་རྙེད། ཡབ་ཆེན་ཁྱེད་ཀྱིས་སྣ་ཚོགས་བཤེས་གཉེན་ལ་གཟིགས་དང། ཁོང་ཕོ་བྲང་ནང་གི་དབང་ཚད་ཆེས་མཐོ་བའི་མི་སྣ་ཞིག་ཡིན་ན་ཡང། ལྐོག་ཟ་རུལ་སུངས་བྱས་པའི་མི་ཐེབས་ཆག་ཅིག་ཡིན་པ་ཉིད་ཀྱིས་ཀྱང་མཁྱེན་གསལ་རེད། མ་ཟད་ཁོང་གིས་ཐེངས་གཅིག་ཙམ་མ་ཡིན་པར། ལན་གྲངས་དུ་མར་ཁྱེད་ཀྱི་དབང་ཆ་འཕྲོག་ཐབས་ཀྱི་ངན་ཇུས་སྣ་ཚོགས་བྱས་སོང་ན་ཡང། ཁྱེད་མུ་མཐུད་ཁོའི་རམ་འདེགས་ལ་རག་ལས་ཀྱི་མི་འདུག་གམ། གང་ལྟར་ཁོང་ལ་དབང་ཆ་མ་སྤྲད་ཚེ་འཁྲུག་འཛིང་གི་རྙོག་དྲ་ཡོང་རྒྱུ་ཡིན་པ། ཉིད་ཀྱིས་ཀྱང་མཁྱེན་ངེས་རེད་ཅེས་གསུངས། ཡབ་རྒྱལ་པོས་ཅང་མི་གསུང་བར་གཞོན་ནུ་དོན་གྲུབ་ལ་དུས་ཡུན་རིང་ཙམ་གཟིགས་ཏེ་སྨྲས་པ། ཡ་རྒྱལ་སྲས། ཁྱེད་ཀྱིས་མཁྱེན་གསལ་ལྟར། རྒྱལ་ཁབ་ཅིག་ཡིན་ན་ཡང་འདྲ་ཁྱིམ་ཚང་ཞིག་ཡིན་ན་ཡང་འདྲ་དེ་དག་གི་ཁྲོད། མུ་མཐུད་ཞི་བདེ་བག་ཕེབས་ཡོང་བར་གནས་ཚུལ་མང་དག་ཅིག་གི་ཐོག་ངེས་པར་དུ། བཟོད་བསྲན་གནང་དགོས། ངའི་དབང་ཤེད་སྟོབས་ཤུགས་དེ་ཡང་ཚད་ཆེན་ཞིག་ཡིན་པས། མ་འོངས་པར་ཁྱེད་ཀྱིས་ངའི་ཚབ་ཏུ་རྒྱལ་པོ་གནང་སྟེ་སྲིད་དབང་བསྐྱངས་ན། ཁྱེད་ནི་ང་ལ་ལྟོས་ནས་ཀྱང་འཇོན་ཐང་ཆེས་ཆེ་བ་ངས་ཤེས་ཀྱི་ཡོད། ཁྱེད་ལ་ལྐོག་ཟ་རུལ་སུངས་པ་དེ་དག་ཐེར་འདོན་བསྒྱུར་བཅོས་བྱས་པའི་རྣམ་དཔྱོད་འདུག་ལ་རང་ཡུལ་དུ་ཟིང་འཁྲུག་རྙོག་དྲ་སོགས་སྔོན་འགོག་བྱེད་ཐུབ་པའི་འཇོན་ཐང་ཡང་འདུག་ཞེས་གསུངས། དེ་ནས་རྒྱལ་སྲས་ཀྱིས་དབུགས་རིང་ན་ནར་མོ་ཞིག་འཐེན་ཏེ་སྨྲས་པ། ཡབ་ཆེན་ལགས། ངེད་ཀྱི་དྲི་བ་དེ་ནི་རྣམ་དཔྱོད་ལྡན་པའི་དྲི་བ་ཞིག་མ་རེད། རྒྱུ་མཚན་ནི། དཀའ་རྙོག་ཐམས་ཅད་འབྱུང་བའི་གཞི་རྩ་དེ་སོ་སོ་རང་ཉིད་ཉོན་མོངས་པའི་འཆིང་རྒྱ་ལས་མ་གྲོལ་བ་ལ་བརྟེན་ནས་འབྱུང་བ་ཞིག་ཡིན་པས། ང་ལ་མཚོན་ན་ཡང་ཁོང་ཁྲོ་དང་ཞེ་སྡང་དང་འཇིགས་སྐྲག་དང་འདོད་ཆགས་སོགས་ཀྱིས་བཅིངས་ཏེ་དེ་དག་གི་གཞན་དབང་དུ་གྱུར་ཡོད་ཅེས་གསུངས། ཡབ་སྲས་གཉིས་ཀྱི་དགོངས་ཚུལ་བརྗེ་རེས་གནང་བའི་གླེང་མོལ་སྐབས་ཀྱི། སོ་སོའི་འདོད་འདུན་དེ་ཤུགས་ཇེ་ཆེ་ནས་ཇེ་ཆེར་ཕྱིན། གང་ལྟར། ཡབ་རྒྱལ་པོས། རྒྱལ་སྲས་ནི་སྐྱེ་བོ་གཞན་དང་མི་འདྲ་བའི་རྣམ་དཔྱོད་གཏིང་ཟབ་ཅན་གྱི་སྐྱེས་བུ་ཞིག་ཡིན་པའི་ངེས་པ་རྙེད་ཅིང་རང་ཉིད་ཀྱི་འཇིག་རྟེན་ལ་ལྟ་སྟངས་དང། སྲས་ཀྱི་འཇིག་རྟེན་ལ་གཟིགས་སྟངས་གཉིས་ནི་ཆེས་ཐ་དད་ཅིང་མི་འདྲ་བ་ཞིག་ཡིན་པར་ཤེས། འོན་ཀྱང་ཡབ་རྒྱལ་པོས་ད་དུང་ཡང་དུས་ཚོད་འགྲོ་རིམ་བཞིན་རྒྱལ་སྲས་ཀྱིས་སོ་སོའི་འགན་འཁྲི་དེ་འཐུས་ཤོར་མེད་ཅིང་ཡང་དག་པའི་སྒོ་ནས་སྒྲུབ་ཀྱི་རེད་སྙམ་པའི་ཐུགས་རེ་གནང། རྒྱལ་སྲས་ཀྱིས་ཕོ་བྲང་དུ་སོ་སོའི་འགན་འཁྲིའི་བྱེད་སྒོ་ཁག་བསྒྲུབས་པར་མ་ཟད་གྲགས་འཛིན་མར་ཕྱག་རོགས་གནང་བའི་ཐོག་མཚན་སྙན་ཤིན་ཏུ་རྒྱས་པའི་བྲམ་ཟེ་ཚོ་དང་རབ་ཏུ་འབྱུང་བ་ཚོའི་དྲུང་ནས་སློབ་སྦྱོང་ཡང་གནང། ཁོང་གིས་ཆོས་ཀྱི་རྗེས་སུ་འབྲང་ཟེར་བ་དེ། རྩ་ཆེའི་གསུང་རབ་རྣམས་ལ་སློབ་སྦྱོང་བྱེད་རྒྱུ་ཙམ་མ་ཡིན་པར། དེ་དག་གི་ཁྲོད་ན། སོ་སོའི་ཡིད་སེམས་ཐར་པའི་ཕྱོགས་ལ་འཁྲིད་ཅིང་སྒོམ་སྒྲུབ་ཀྱི་ཉམས་ལེན་གནང་རྒྱུ་སོགས། ཚུད་ཡོད་པར་མཁྱེན་པས་ཁོང་གིས་ད་དུང་ཡང་མུ་མཐུད་སློབ་སྦྱོང་གནང་དགོས་དགོངས། རྒྱལ་སྲས་ཀྱིས་སྦྱང་གཞི་གང་ཞིག་ལ་སློབ་སྦྱོང་གནང་བ་ཐམས་ཅད་ཕོ་བྲང་དུ་བཞུགས་སྐབས་ནས་ཀྱང་ལག་ལེན་བསྟར་ཏེ་ཉམས་ལེན་གྱི་རིམ་པར་སྦྱོར་གནང་མཛད་པར་མ་ཟད། ནང་གི་གོ་རྟོགས་ཀྱི་སྐོར་གྲགས་འཛིན་མར་གསུང་མོལ་གནང། གཞོན་ནུ་དོན་གྲུབ་ཀྱིས་གྲགས་འཛིན་མར་གདུང་བའི་གཅེས་སྐད་ཀྱིས་སྨྲས་པ། གོ་པ། ཁྱེད་ཀྱིས་ཀྱང་སྒོམ་ཉམས་ལེན་གནང་ན་ཡག་པོ་ཡོད། རྒྱུ་མཚན་ནི། དེ་ལྟར་གནང་བ་དེས་ཁྱེད་ཀྱི་སེམས་ཁམས་ལ་ཞི་བདེ་བསྐྲུན་ཐུབ་ལ། ཁྱེད་ཀྱིས་སྤྱི་ཚོགས་ཞབས་ཞུའི་ལས་རིམ་འདི་ཡང་མུ་མཐུད་རྒྱུན་འཁྱོངས་ཐུབ་པར་ཕན་ཐོགས་ཆེན་པོ་འོང་ཞེས་གསུངས། གྲགས་འཛིན་མས་རྒྱལ་སྲས་ཀྱི་བསླབ་བྱར་གསན་ཏེ་མོ་རང་ལ་ཅི་ཙམ་གྱི་བྲེལ་བ་ཆེ་ན་ཡང་སྒོམ་སྒྲུབ་བྱེད་པའི་དུས་ཚོད་ལོགས་སུ་བཏོན། དེ་ལྟར་རྒྱལ་སྲས་སྟངས་དཔྱལ་གཉིས་ཀྱིས་མཉམ་དུ་ལན་གྲངས་དུ་མར་འཇམ་ཐིང་ངེར་སྒོམ་སྒྲུབ་ཀྱི་ཉམས་ལེན་ལ་གཞོལ་གནང་མཛད། སྒོམ་སྒྲུབ་གནང་བའི་དུས་སྐབས་སུ་ཞབས་ཕྱི་བ་རྣམས་ཀྱིས་རྒྱལ་སྲས་སྟངས་དཔྱལ་གཉིས་གཅིག་པུར་བཞུགས་བཅུག་གི་ཡོད་ལ་དེ་དུས་ཁོང་གཉིས་ཀྱིས་རོལ་མོ་མཁན་དང་འཁྲབ་སྟོན་པ་དག་ཀྱང་ཕྱོགས་གཞན་དུ་འཁྲབ་སྟོན་བྱེད་པར་གཏོང་གི་ཡོད། གཞོན་ནུ་དོན་གྲུབ་ཆུང་བྱིས་པའི་སྐབས་ནས་བྲམ་ཟེ་ཚོའི་མི་ཚེའི་བརྒྱུད་རིམ་གྱི་རིམ་པ་བཞི་སློབ་སྦྱོང་གནང་ཡོད། རིམ་པ་བཞི་གང་ཞེ་ན། རིམ་པ་དང་པོ་ནི། གཞོན་ནུའི་དུས་སུ་རིག་བྱེད་ལ་སློབ་རྒྱུ་དང། རིམ་པ་གཉིས་པ་ནི། གཉེན་སྒྲིག་བྱས་ཏེ་ཕྲུ་གུ་གསོ་སྐྱོང་གིས་སྤྱི་ཚོགས་ལ་ཞབས་ཞུ་བསྒྲུབ་རྒྱུ། རིམ་པ་གསུམ་པ་ནི། ཕྲུ་གུ་དག་ནར་སོན་པ་ན་རང་ཉིད་བགྲེས་ཡོལ་དུ་ཕྱིན་ཏེ་ཆོས་ལ་སློབ་སྦྱོང་བྱེད་རྒྱུ། རིམ་པ་བཞི་པའི་སྐབས་སུ་ཁོང་ཚོས་འཇིག་རྟེན་པའི་བྱ་གཞག་ལ་འབྲེལ་བ་གཏན་དུ་བཅད་དེ་རབ་བྱུང་གི་འཚོ་བ་སྐྱེལ་གྱི་ཡོད་པ་དེའོ། འོན་ཀྱང་རྒྱལ་སྲས་ཀྱིས་དེའི་སྐོར་ལ་ཐུགས་བསམ་བཞེས་ཏེ། ཁོང་ཚོ་ལྟར། ལོ་ན་རྒས་སྐབས་ད་གཟོད་ཐར་ལམ་འཚོལ་བ་ནི་ཤིན་ཏུ་ནས་ཀྱང་ཕྱིས་དྲགས་པར་དགོངས་ཏེ། ཁོང་གིས་ཐར་ལམ་འཚོལ་རྒྱུར་རྒས་འཁོགས་མ་གྱུར་གྱི་བར་དུ་སྒུག་སྡོད་ཡེ་ནས་གནང་གི་མེད། རྒྱལ་སྲས་ཀྱི་དགོངས་པར་རྒྱུ་མཚན་ཅི་ཡི་ཕྱིར་གོང་གི་རིམ་པ་བཞི་པོ་མི་གཅིག་གིས་དུས་གཅིག་ལ་བསྒྲུབ་མ་ཐུབ་པ་ཡིན་ནམ། ཅི་ཡི་ཕྱིར་མི་ཞིག་གིས་རང་ཉིད་ལ་ཁྱིམ་ཚང་ཡོད་བཞིན་དུ་ཆོས་དང་མཐུན་པའི་མི་ཚེ་སྐྱེལ་མ་ཐུབ་པ་ཡིན་ནམ་སྙམ་དུ་དགོངས། རྒྱལ་སྲས་གཞོན་ནུ་དོན་གྲུབ་ལ་ད་ལྟ་སྐྱེལ་བཞིན་པའི་མི་ཚེ་དེ་གའི་རིང་སློབ་སྦྱོང་དང་ཉམས་ལེན་སོགས་མཉམ་དུ་གནང་རྒྱུའི་ཐུགས་འདུན་ཆེན་པོ་ཡོད་དེ་བཞིན་ཁོང་གིས་མཉན་ཡོད་དམ་ཡང་ན། རྒྱལ་པོའི་ཁབ་སོགས་ས་ཐག་རིང་པོར་བཞུགས་པའི་སྙན་གྲགས་ཅན་གྱི་དགེ་བའི་བཤེས་གཉེན་རྣམ་པའི་སྐོར་ལ་ཐུགས་བསམ་བཞེས་རྒྱུ་དེ་ཐུགས་བློས་མ་བཏང་བར། ནམ་ཞིག་སློབ་དཔོན་དེ་ཚོའི་དྲུང་ནས་སློབ་སྦྱོང་བྱེད་ཀྱི་གོ་སྐབས་ཐོབ་ན་ཡར་རྒྱས་ཆེན་པོ་འོང་བ་གདོན་མི་ཟའོ་སྙམ་དུ་དགོངས། གཞོན་ནུ་དོན་གྲུབ་ཀྱིས་དེ་སྔོན་ཡང་ཡང་མཇལ་མྱོང་བའི་རབ་ཏུ་བྱུང་བ་དང་སློབ་དཔོན་དེ་ཚོས་ཁོང་ལ་སྙན་གྲགས་ཆེ་བའི་སློབ་དཔོན་རིང་འཕུར་དང་ལྷག་སྤྱོད་རྣམ་གཉིས་ཀྱིས་མཚོན། སློབ་དཔོན་འདི་དང་འདི་ཞེས་བྱ་བ་བཞུགས་ཡོད་ཅེས་གསལ་ཁ་བཏོན་ཏེ་ཞུས་མྱོང། སྤྱིར་ན་མི་སུ་ཡིན་རུང་སློབ་དཔོན་དེ་ལྟ་བུའི་དྲུང་ནས་སློབ་སྦྱོང་བྱེད་འདོད་ཀྱི་འདུན་པ་ཡོད་ལ། གཞོན་ནུ་དོན་གྲུབ་ཀྱི་མངོན་འདོད་དེ་ཡང་ཉིན་རེ་ནས་ཉིན་རེར་ཤུགས་ཇེ་ཆེར་ཕྱིན། ཉིན་གུང་ཞིག་ལ་གྲགས་འཛིན་མའི་བཞིན་རས་ལ་སེམས་སྡུག་གི་རྣམ་པས་ཁེངས་བཞིན་སུ་ལ་ཡང་ཞལ་མི་གྲགས་པར་ནང་དུ་སླེབས། དེའི་རྒྱུ་མཚན་ནི་སྲས་མོ་ཁོང་གིས་གཟིགས་རྟོག་གནང་སྟེ་གཟའ་འཁོར་གཅིག་ཙམ་ལས་མ་འགོར་བའི་ཕྲུ་གུ་ཞིག་འདས་གྲོངས་ཕྱིན་པས་རེད། མོས་ནུས་པ་ཡོད་རྒུས་འབད་བརྩོན་གནང་ན་ཡང་ཕྲུ་གུ་དེ། གཤིན་རྗེའི་ཞགས་པ་ལས་སྐྱོབ་མ་ཐུབ་སྟབས། མོའི་སེམས་པ་མྱ་ངན་གྱིས་གནོན་ཞིང་སྒོམ་གྱི་ཉམས་ལེན་ལ་གཞོལ་བར་མཛད་ན་ཡང་སེམས་སྐྱོ་བའི་མྱ་ངན་གྱི་ཚོར་ཤུགས་དེ་འགོག་མ་ཐུབ་པར་མཁུར་སྒོ་ནས་མིག་ཆུ་བཞུར། གཞོན་ནུ་དོན་གྲུབ་ཕོ་བྲང་གི་ཚོགས་འདུ་གྲོལ་ཏེ་གཟིམ་ཁང་དུ་ཕེབས་སྐབས་གྲགས་འཛིན་མས་སླར་ཡང་སྐད་འབྱིན་ཏེ་ཤུམ་པར་རྒྱལ་སྲས་ཀྱིས་གྲགས་འཛིན་མ་རང་གི་དཔུང་ཁུག་ཏུ་སེམས་གསོ་གནང་སྟེ་སྨྲས་པ། གོ་པ་ཁྱེད་རང་ཡིད་ཚིམ་པ་ཞིག་ཤུམས་ཤིག་དང། སེམས་ཀྱི་སྡུག་བསྔལ་ཅུང་ཡང་དུ་འགྲོ་གི་རེད། སང་ཉིན་ང་རང་ཡང་ཁྱེད་དང་ལྷན་དུ་དུར་ཁྲོད་ལ་འགྲོ། སྐྱེ་རྒ་ན་འཆིའི་སྡུག་བསྔལ་གྱི་ཁུར་པོ་ལྕི་མོ་འདི་ང་ཚོ་ཚང་མས་འཁུར་དགོས་ཤིང། དེ་རིང་ཕྲུ་གུ་འདིའི་མགོ་ཐོག་ཏུ་སླེབས་པའི་འཆི་བའི་སྡུག་བསྔལ་དེ། དུས་ཚོད་ལ་ངེས་པ་མེད་པར་ནམ་ཞིག་འུ་ཅག་ཚང་མའི་མགོ་ཐོག་ཏུ་ཡོང་ངེས་རེད་ཅེས་གསུངས་སོ། དེ་ནས་གྲགས་འཛིན་མས་ངུ་སྣང་བྱེད་བཞིན་ཞུས་པ། ངས་ཉིན་རེའི་འཚོ་བའི་ཁྲོད་ཁྱེད་ཀྱིས་གང་གསུངས་པ་རྣམས་ཅི་ཙམ་གྱིས་བདེན་པ་ཡིན་པ་ཤེས་ཀྱི་འདུག་ན་ཡང་རྒྱ་ཆེ་བའི་འཇིག་རྟེན་གྱི་སྡུག་བསྔལ་འདི་དང་བསྡུར་ན། ངའི་ལག་ཟུང་ནི་ཆེས་ཤིན་ཏུ་ཆུང་བས། ཟམ་མི་ཆད་པར་ངའི་སེམས་ལ་སྡུག་བསྔལ་དང་སེམས་ཁྲལ་སོགས་ཀྱིས་ཁེངས་འོང་གི་འདུག་དེས་ན་རྒྱལ་སྲས་རིན་པོ་ཆེ། ཁྱེད་ཀྱིས་ངའི་སེམས་ཁོང་གི་སྡུག་བསྔལ་སེལ་བའི་ཐབས་ཤིག་གསུང་བར་ཞུ་ཞེས་ཞུས་སོ། དེ་ཙམ་ན་རྒྱལ་སྲས་ཀྱིས་ཕྱག་ཟུང་གིས་སྲས་མོ་དམ་པོར་འཁྱུད་བཞིན་སྨྲས་པ། ཡ་གོ་པ། ངས་ཀྱང་རང་རྒྱུད་ཀྱི་སྡུག་བསྔལ་དང་སེམས་ཁྲལ་སོགས་སྤོང་བྱེད་ཀྱི་ཐར་ལམ་འཚོལ་བཞིན་པ་ཡིན་ལ། འགྲོ་བ་མིས་མཚོན་སྤྱི་ཚོགས་ཀྱི་སྡུག་བསྔལ་གྱི་གནས་སྟངས་དེ་ཡང་མཐོང་གི་འདུག་འོན་ཀྱང། ངས་འབད་བརྩོན་ཅི་ཙམ་བྱས་ན་ཡང་ད་དུང་ཐར་པའི་གོ་འཕང་ཐོབ་བྱེད་ཀྱི་ཐབས་ལམ་འཁྲུལ་མེད་ཅིག་མ་རྙེད། གོ་པ། ཡིན་ན་ཡང་ཁྱེད་ང་ལ་ཡིད་ཆེས་གནོངས་དང་ཉིན་ཞིག་ངས་ང་ཚོ་ཚང་མ་སྡུག་བསྔལ་ལས་སྒྲོལ་བྱེད་ཀྱི་ཐབས་ལམ་ཞིག་རྙེད་རྒྱུ་ཡིད་ཆེས་བརྟན་པོ་ཡོད་ཅེས་གསུངས། གྲགས་འཛིན་མས་ཞུས་པ། ང་ཡི་སྙིང་གི་ནོར་བུ། ཁོ་མོས་ཁྱེད་ལ་ཡིད་ཆེས་མ་ཞུས་པ་གཏན་ནས་བྱས་མྱོང་མེད་ལ། ཁྱེད་ཀྱིས་སོ་སོའི་དམ་བཅའི་དམིགས་ཡུལ་མ་འགྲུབ་བར་དུ་མུ་མཐུད་འབད་བརྩོན་གནང་རྒྱུ་ཡིན་པ་ཡང་ངས་ཤེས་ཀྱི་ཡོད། མ་ཟད་ཁྱེད་ཀྱིས་ཐར་ལམ་འཚོལ་ཕྱིར་ཉིན་ཞིག་རང་ཉིད་ཀྱི་རྒྱུ་ནོར་ལོངས་སྤྱོད་དང་ཐོབ་གོ་ས་ཚང་མ་བསྐྱུར་ནས་ཕེབས་རྒྱུ་ཡིན་པ་ཡང་གསལ་པོ་ཤེས། འོན་ཀྱང། ངའི་སྙིང་ནས་བརྩེ་བའི་རྒྱལ་སྲས་རིན་པོ་ཆེ། ད་ལྟའི་སྐབས་ཁོ་མོར་ཁྱེད་ཉིད་ཤིན་ཏུ་མཁོ་བས། གནས་སྐབས་རིང་ཁྱེད་མི་འབྱོན་པའི་ཐུགས་རྗེས་གཟིགས་པར་ཞུ། ཞེས་ཞུས། དེ་ནས་རྒྱལ་སྲས་ཀྱིས་གྲགས་འཛིན་མའི་མ་ནེ་ནས་ཡར་བཀྱགས་ཏེ་མོའི་སྤྱན་ཟུང་ལ་གཟིགས་བཞིན་སྨྲས་པ། འགྲོ་གི་མིན་འགྲོ་གི་མིན། ངས་ད་ལྟའི་སྐབས་ཁྱེད་བསྐྱུར་ནས་འགྲོ་གི་མིན། འོན་ཀྱང་དུས་དང་སྐབས་ལ་སླེབས་ཚེ་ཞེས་གསུངས་པར་གྲགས་འཛིན་མས་ཕྱག་གིས་རྒྱལ་སྲས་ཀྱི་མཆུ་བཀབ་སྟེ་གསུང་མཚམས་བཅད་དེ་ཞུས་པ། རྒྱལ་སྲས་རིན་པོ་ཆེ། ད་འགྲིགས་སོང། ཁྱེད་ཀྱིས་མང་པོ་མ་གསུང་རོགས། འོན་ཀྱང་ངས་ཁྱེད་ལ་བཀའ་འདྲི་ཞུ་རྒྱུར། ངེད་གཉིས་ལ་ཁྱེའུ་ཞིག་བཙས་ན། ཁྱེད་ལ་བུ་དགོས་སམ་བུ་མོ་དགོས། ཞེས་ཞུས་པར། གཞོན་ནུ་དོན་གྲུབ་ཧང་སངས་ཏེ་གྲགས་འཛིན་མའི་ཞལ་རས་ལ་གཟབ་ནན་གྱིས་གཟིགས་བཞིན་སྨྲས་པ། གོ་པ། ཁྱེད་ཀྱིས་དངོས་འབྲེལ་གསུང་གི་ཡོད་དམ་ཁྱེད་ལ་ཕྲུ་གུ་ཞིག་དགོས་འདོད་འདུག་གམ་ཞེས་གསུངས་པར། གྲགས་འཛིན་མས་འཐད་པའི་བརྡ་ལ། མགོ་ལྕོག་གུག་ཙམ་གནང་ནས་མོས་རང་ཉིད་ཀྱི་ལྟོ་བར་ཕྱག་མཛུབ་བཀེར་ཏེ་ཞུས་པ། ངེད་གཉིས་ཀྱི་བརྩེ་དུང་གི་འབྲས་བུ་ཁོ་མོའི་མངལ་དུ་ཞུགས་པར་སྤྲོ་བ་རབ་ཏུ་བརྟས། ངས་མངལ་དུ་ཆགས་པའི་ཁྱེའུ་འདི་ཁྱེད་དང་འདྲ་བར་རང་བཞིན་བཟང་ལ། རིག་རྩལ་ལྡན་པ་ཞིག་ཡིན་ན་འདོད་ཅེས་ཞུས། རྒྱལ་སྲས་ཐུགས་སྤྲོ་པོར་བཞུགས་བཞིན་པའི་སྐབས། གློ་བུར་དུ་གཏམ་དེ་ཐོས་པས། ཁོང་གི་ཐུགས་ལ་འདི་ནི་སྡུག་བསྔལ་གྱི་ས་བོན་འཕར་མ་ཞིག་གོ་སྙམ་དུ་དགོངས་ན་ཡང། གྲགས་འཛིན་མ་ཕྱག་ཟུང་གིས་དམ་པོར་འཁྱུད་བཞིན་ཞལ་འཛུམ་པ་དང་བཅས། ཁྱེའུ་དེ་ལ་ཁྱེད་ཀྱི་བྱམས་བརྩེ་དང་རྣམ་དཔྱོད་ལྡན་ཚེ། བུ་དང་བུ་མོ་གང་ཡིན་ཡང་ང་ལ་མཚོན་ན་ཧ་ཅང་སྤྲོ་བར་འདུག་འོ་རེད་གནས་ཚུལ་དེ་ཡུམ་ཆེན་ལ་ཞུས་ཟིན་ནམ་ཞེས་གསུངས་པར། བསྒྲག་རྩིས་མེད་ངས་ད་དུང་སྐུ་ཉིད་མ་གཏོགས་སུ་ལ་ཡང་ཞུས་མེད། དེ་རིང་དགོང་མོར་ང་རང་ཡུམ་གྱི་ཕོ་བྲང་དུ་ཕྱིན་ནས་བཙུན་མོ་སྐྱེ་རྒུ་བདག་མོར་གནས་ཚུལ་དེ་ཞུ་གི་ཡིན། མ་ཟད་སྐབས་དེར་ང་ཡི་མངལ་དུ་ཆགས་པའི་ཁྱེའུ་དེ་ཇི་ལྟར་བདག་སྐྱོང་དགོས་པའི་སྐོར་ནས་སློབ་སྟོན་ཡང་ཞུ་དགོས་ལ། སང་ཉིན་ང་རང་གིས་ཡུམ་ཆེན་བདུད་རྩི་མ་ལ་ཞུ་བར་བཅར་གྱི་ཡིན། འབྲེལ་ཡོད་ཚང་མར་དགའ་སྤྲོ་ཡོང་བའི་ཡིད་ཆེས་ཡོད་ཅེས་ཞུས་པར་རྒྱལ་སྲས་ཀྱིས་དེ་ལྟར་ཞུ་རྒྱུར་མོས་མཐུན་གནང། གཞོན་ནུ་དོན་གྲུབ་ཀྱི་དགོངས་པར་ཡུམ་ཆེན་གྱིས་གནས་ཚུལ་དེ་ཐོས་མ་ཐག་ཡབ་རྒྱལ་པོར་ཞུ་རྒྱུ་ཡིན་པ་དང་ཡབ་རྒྱལ་པོར་དགའ་བ་ཚད་མེད་འཁྲུངས་ནས་རྟེན་འབྲེལ་གྱི་མཛད་སྒོ་གསོལ་སྟོན་རྒྱ་ཆེན་པོ་ཞིག་བཤམ་རྒྱུ་ཡིན་པ་མཁྱེན་གྱི་ཡོད་ཀྱང་ཁོང་རང་ཉིད་ལ་མཚོན་ན་ཁྱེའུ་དེ་ནི་རང་ཉིད་ཕོ་བྲང་དུ་དམ་པོར་འཆིང་བྱེད་ཀྱི་འཆིང་ཐག་ཅིག་ཡིན་པར་དགོངས་སོ།